དེ་ཡང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གིས་ཕྱི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་བ་ལ་ལྟ་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧྥིན་ལན་ཌི་དང། ཨིས་ཏོ་ནི་ཡ། ལ་ཏི་ནི་ཡ། ལི་ཐོ་ནི་ཡ་བཅས་ཀྱི་ནང་གི་མཛད་འཆར་ཁག་ལེགས་པར་བསྒྲུབས་པའི་གི་རྗེས་སུ། ཕྱི་ཟླ་གཉིས་པའི་ཚེས་གཅིག་གི་ཉིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་གྱི་ནང་ལ་ཕེབས་འབྱོར་གྱིས།

སྲིད་སྐྱོང་མཆོག་གིས་གཙུག་ལག་སློབ་གྲྭ་ཆེན་མོ་དེ་ཡི་ནང། སྐུ་མགྲོན་གཙོ་བོར་གདན་ཞུ་ལྟར་ཆེད་ཕེབས་ཀྱིས་དཔལ་འབྱོར་སྐོར་གྱི་ཆེས་མཐོ་ཡི་ལྷན་ཚོགས་ཀྱི་ནང་ལ་ཚོགས་བཅར་བ་བཞི་བརྒྱ་ལྷག་ཙམ་ཞིག་ལ་བཀའ་སློབ་གསུང་བཤད་གནང་ཡོད་འདུག་མ་ཟད་རྒྱ་རིགས་སློབ་མ་ཚུད་པའི་གི་སློབ་ཕྲུག་རྣམས་ཀྱི་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག། ཡང་ཝཱ་ར་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེ་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཀྱི་ཐུགས་དམ་བཞུགས་པའི་གི་རྗེས་སུ་འདི་ཚེས་གཉིས་ཀྱི་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པ་རེད་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་མོན་གྷོར་དུ་སྐུ་རིང་དགའ་ལྡན་ཤར་རྩེ་ཕུ་ཁང་གི་དགེ་བཤེས་བློ་བཟང་རྒྱལ་མཚན་ལ་སྟོང་ཡིན་ན་ཡང་ཕྱག་རྡུལ་སོང་བའི་གི་སྐབས་སུ་སྙིང་ནད་ཀྱི་རྐྱེན་གྱིས་གཤག་བཅོས་གནང་ནས་ལོ་གཅིག་དང་ཕྱེད་ཀ་གི་རྗེས་སུ་སླར་ཡང་སྙིང་ནད་ལངས་ནས་རྒྱ་གར་ལྷོ་ཕྱོགས་ཧུབ་ལི་སྨན་ཁང་དུ་བསྟེན་གཏུགས་ཀྱིས་ཉི་མ་བཅུ་བདུན་ཙམ་སྨན་བཅོས་བྱས་པ་དང། ཕྱི་ཚེས་བཅུ་གསུམ་གྱི་ཉིན

དགོན་བདག་ཨ་ནི་ཕྱག་མཛོད་འགོ་པ་འདི་འདྲའི་དོ་དམ་གྲོས་རྟགས་འདི་འདྲ་བྱུང། ནི་དེ་ནས་ཁ་སང་ནི་རྒན་རང་གི་བདུན་ཚིགས་གསུམ་པ་འཁེལ་གོ་རེད་ཉི་མ་ཉི་ཤུ་རྩ་གཅིག་ནི་གཟའ་སྤེན་པའི་སྔ་དྲོ་ནི་ང་ཚོ་དེ་སྦྱིན་སྲེག་ཕུལ་རེད་ལ་སྐུ་གདུང་ཞུགས་འབུལ་གནང་རེད། དགའ་ལྡན་ཤར་རྩེ་ཕུ་ཁང་གི་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ནི། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་སྟོད་མངའ་རིས་ཧོར་གྲོ་ཤོད་དུ་སྐུ་འཁྲུངས་ཤིང། བོད་ནང་དུས་འགྱུར་བྱུང་བའི་གི་རྗེས་སུ་རྒྱ་གར་གྱི་ནང་ལ་བཙན་བྱོལ་དུ་ཕེབས་ཡོད་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་གི་ལོར་དགའ་ལྡན་ཤར་རྩེ་ཐོས་བསམ་ནོར་གླིང་གྲྭ་ཚང་དུ་སྒྲིག་ཞུགས་ཀྱིས་ཐོག་མར་བསྡུས་གྲྭ་ནས་བཟུང། གཞུང་ཆེན་པོ་བཀའ་པོད་ལྔ་ལ་གསན་བསམ་སློབ་གཉེར་མཐར་ཕྱིན་མཛད་དེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་གྱི་ལོར་གདན་ས་ཆེན་པོ་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པ་ཡི་གྲྭ་སྐོར་དམ་འཇོག་གནང་བ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ནས་ཉིས་སྟོང་ཉི་ཤུ་གི་བར་ལོ་ངོ་ཉི་ཤུ་རྩ་ལྔ་གི་རིང་ཝཱ་ཎཱ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་ལུགས་རང་གཞུང་གི་དགེ་རྒན་དང། རིམ་བཞིན་སློབ་དཔོན་ཆེན་མོ་སོགས་ཀྱི་ཕྱག་ལས་ཐུགས་འགན་ལོ་ངོ་ཉི་ཤུ་རྩ་ལྔ་གནང་ཡོད་པ་རེད་འདུག།

ད་ང་ཚོ་བོད་རིགས་མི་མང་སུད་སི་དང་ལིག་ཏན་སི་ཊེན་བོད་རིགས་མི་མང་ཚོགས་པ་ལ་ད་ལྟ་ང་ཚོ་ས་གནས་ཚོགས་ཆུང་ཉི་ཤུ་རྩ་ལྔ་ཡོད་རེད་ཨ་ནི་ཉི་ཤུ་རྩ་ལྔ་ནི་ད་ང་ཚོ་འཐུས་མི་བདམས་ཡས་དེ་གཙོ་བོ་དེ་ང་ཚོ་ད་སྔོན་འགྲོ་དེ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལ་གནང་རྗེས་ད་ད་ད་རིང་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ལ་དངོས་གཞི་དེ་རེད་ད་ད་རིང་ང་ཚོ་གི་སྔོན་འགྲོ་རྩིས་བྱས་ན་ད་ད་དངོས་གཞི་ལ་མཉམ་ཞུགས་མི་མང་གི་མཉམ་ཞུགས་གནང་ཡས་དེ་ཚོ་དེ་མང་ང་འདྲ་པོ་ཅིག་བྱུང་སོང་ལ།

རྒྱ་ནག་གི་དྲ་རྒྱ་གི་བརྒྱུད་ནས་བཟོ་བཞིན་པའི་ཉེན་ཚབས་དེ་ནི་ཨ་རི་དང་དེའི་མཐུན་ཕྱོགས་རྒྱལ་ཁབ་ཚོ་ལ་དེ་སྔ་འཕྲད་མྱོང་བའི་དཀའ་ངལ་དང་གང་ཡང་འདྲ་གི་མེད་པའི་ཉེན་ཚབས་ཞིག་རེད་ཅེས་གསུངས་སོང། ཡང་ཁོང་གིས་རྒྱ་ནག་གི་དྲ་རྒྱ་ཐོག་ནས་མཉེན་ཆས་བཀོལ་ནས་ཨ་རིའི་མི་སེར་ལ་ཆུ་དང་གློག། འབར་རྫས་མཁོ་འདོན་སོགས་ཨ་རིའི་རྨང་གཞི་གི་འཛུགས་སྐྲུན་གི་གཞི་རྩ་གི་མཐུན་རྐྱེན་རིགས་ལ་གཏོར་སྐྱོན་བཟོ་གི་ཡོད་པ་དང

ལོ་ཤས་སྟོང་པའི་མཉེན་ཆས་གྲངས་འབོར་ཆེར་གཏོང་རྒྱུར་འབད་བརྩོན་བྱེད་བཞིན་པའི་ཉེན་ཁ་ཡོད་པར་གནས་སྟངས་ངོ་སྤྲོད་གནང་བ་དང་འབྲེལ། ཁོང་གིས་རྒྱ་ནག་གི་དྲ་རྒྱ་སོ་ཉུལ་བ་ཚོ་གིས་ཨ་རིའི་རྨང་གཞི་འཛུགས་སྐྲུན་ལ་གཏོར་བཤིག་གཏོང་བཞིན་ཡོད་པས་དེས་ཨ་རིའི་མི་དམངས་དང་སྤྱི་ཚོགས་ལ་དོན་དངོས་ཀྱི་གནོད་འཚེ་བཟོ་བཞིན་པར་ཉེན་བརྡ་བཏང་སོང།

ཨ་རི་རང་སོ་སོ་ལའང་འགོག་རྒོལ་གྱི་དྲ་རྒྱ་སིམ་འཛུལ་གྱི་ནུས་པ་ཡོད་པ་དང་ནུས་པ་དེའང་རྒྱ་ཆེ་རུ་གཏོང་ནས་རྒྱ་ནག་གི་དྲ་རྒྱ་གི་ཐུག་ཤོར་ཆེ་གི་སིམ་འཛུལ་གྱི་འགོག་རྒོལ་བཟོ་ཐུབ་ཀྱི་ནུས་པ་ལྡན་ཡོད་ཅེས་བརྗོད་སོང། ད་དུང་ཁོང་གི་གསུང་བཤད་ནང་རྒྱ་ནག་ནི་ཨ་རི་ལ་མཚོན་ན་ཉེ་བོ་གི་འགྲན་ཟླ་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་ཅེས་གསུང་བ་དང་ཆབས་ཅིག་ཨ་རིའི་དྲ་རྒྱ་ཐོག་གི་གོང་ན་མེད་པའི་གནས་སྟངས་ཡོད་པ་དེ་མུ་མཐུད་རྒྱུན་འཛིན་བྱེད་ཀྱི་རེད་བསམ་པའི་ཡིད་ཆེས་བརྟན་པོ་ཡོད་པ་ནན་བརྗོད་གནང་སོང། དེ་བཞིན་ཨ་རིའི་རྒྱལ་ཁབ་བདེ་འཇགས་ལྷན་ཁང་གི་དྲ་རྒྱ་བདེ་འཇགས་དང་རྨང་གཞི་འཛུགས་སྐྲུན་བདེ་འཇགས་ལྷན་ཁང་གི་འགན་འཛིན་ཇེན་ཨེས་ཊར་ལི་ཡིས།

ཨ་རིའི་མི་སྒེར་དང་སྤྱི་གཉེར་ཁང་བརྒྱ་ཕྲག་དུ་མས་བེད་སྤྱོད་བྱེད་བཞིན་གི་ཁྱིམ་ཚང་རང་བཞིན་གྱི་དྲ་འབྲེལ་ཡོ་ཆས་ཀྱི་མ་ལག་ནང་སིམ་འཛུལ་བྱས་པ་ཤེས་རྟོགས་ཐུབ་གི་གནས་ཚུལ་བསྒྲགས་ཡོད་པ་རེད། གཞན་ཁོང་དང་ཨ་རིའི་རྒྱལ་ཡོངས་དྲ་རྒྱ་བདེ་འཇགས་སྐོར་གྱི་འགན་འཛིན་ཧ་རི་ཁོག་གཉིས་ཀས་རྒྱ་ནག་གི་དྲ་རྒྱ་ཁྲིམས་འགལ་སིམ་འཛུལ་བྱེད་བཞིན་པའི་མཐའ་ཐུག་གི་དམིགས་ཡུལ་དེ་ནི་ཨ་རིའི་འཛམ་གླིང་གི་སྣེ་ཁྲིད་སྟོབས་ཆེན་རྒྱལ་ཁབ་ཡིན་པ་དེ་གཡོ་ཐབས་ཀྱིས་གོ་ས་བཟུང་ཐབས་བྱེད་ཀྱི་ཡོད་པ་བརྗོད་སོང།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ། རྒྱ་ནག་གུང་གི་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་གྱི་སྤྱི་ཚོགས་དྲ་རྒྱ་ཁག་དང་ས་གནས་ཁག་གི་ནང་ལ་གནས་ཚུལ་སྤེལ་གནང་བྱེད་བཞིན་ཡོད་པའི་གི་ཐོག་ལ་སྟངས་འཛིན་བྱ་རྒྱུར་དམིགས་པའི་གི་དྲིལ་བསྒྲགས་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་པའི་གནས་ཚུལ་འདུག་དེ་ཡང་ལྷོ་རྒྱ་ནག་ཡི་སྔ་དྲོ་ཡི་ཕོ་ཉའམ The South China Morning Post ཞེས་པའི་གསར་ཤོག་གིས།

གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་ཕྱོགས་གཉིས་ཀ་ལ་ས་མཚམས་མངའ་ཁུལ་ནང་གི་དུས་རྒྱུན་གྱི་རྩ་བའི་ཐོག་ནས་རྒྱུས་མངའ་ཡོད་པ་རེད། གདོང་ཐུག་གི་གནས་ཚུལ་ཇི་ཙམ་བྱུང་བ་ཡིན་ན་དེ་དག་དེ་སྔོན་ནས་བསྟན་པའི་ལམ་ལུགས་གཞི་བཟུང་གིས་སེལ་ཐབས་གནང་གི་ཡོད་ཅེས་སོགས་བརྗོད་ཡོད་པ་རེད་འདུག་གོང་ཞུས་ལ་དྭགས་ཀྱི་ས་མཚམས་ས་གནས་དེ་ཡི་འབྲོག་པ་དཔལ་བཟང་ཟེར་བ་ཞིག་གིས། རྒྱ་ནག་བཅིངས་གྲོལ་དམག་གིས་འབྲོག་པ་ཚོ་ལ་དཀའ་ངལ་དེ་འདྲ་བཟོ་མྱོང་ཡོད། ཡིན་ན་ཡང་རྒྱ་ནག་དམག་མི་དེ་ཚོ་གིས་གནོད་སྐྱོན་གཏོང་བ་བྱུང་མྱོང་མེད་ཅེས་བརྗོད་ཡོད་པ་རེད། ཁོང་གིས་ད་དུང་རྒྱ་གར་གྱི་དམག་མི་ཚོ་གིས་འབྲོག་པ་རྣམས་ཀྱི་ར་ལུག་སེམས་ཅན་རྣམས་དུས་རྒྱུན་གྱི་རྩྭ་ས་ཁག་ལ་བེད་སྤྱོད་གཏོང་བཅུག་གི་ཡོད་ཀྱང་རྩྭ་ས་གང་སར་བེད་སྤྱོད་བྱེད་བཅུག་གི་མེད་སྐོར་བརྗོད་ཡོད་པ་རེད།

དེ་ཡང་ཕྱི་ཟླ་དང་པོ་ཡི་ཚེས་གཅིག་ཉིན་གྱི་ཞོགས་པ་བོད་ནང་གི་ཆུ་ཚོད་བརྒྱད་པ་ཙམ་ཞིག་ལ་གློ་བུར་དུ་མདོ་ལ་རྫོང་དང་ཨ་རིག་ཡུལ་ཚོ་ཡི་ས་གནས་ཉེན་རྟོག་པ་བཞིས་བོད་མི་བསྟན་འཛིན་ལགས་ཀྱི་ཁྱིམ་ནང་ལ་འོངས་ཏེ། རྒྱུ་མཚན་གང་ཡང་མ་ཤེས་པར་ཁོང་འཛིན་བཟུང་བྱས་ཏེ་མདོ་ལ་རྫོང་ཉེན་རྟོག་ཁང་དུ་བཙན་ཁྲིད་བྱས་ཡོད་པ་དང་ཁོང་གི་ཨ་མ་དང་སྤུན་མཆེད་སོགས་མདོ་ལ་རྫོང་ཉེན་རྟོག་ཁང་དུ་སོང་ནས་ཁོང་དང་ཐུག་འཕྲད་བྱ་ཐབས་བྱས་ཡོད་ཀྱང། གནས་སྐབས་ཐུག་ཆོག་གི་མ་རེད་ཟེར་བཤད་ནས་ཕྱིར་ལོག་དགོས་བྱུང་ཡོད་པ་རེད་འདུག་བསྟན་འཛིན་ལ་འཛིན་བཟུང་བྱེད་དགོས་པའི་གི་རྒྱུ་མཚན་ནི་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱིར་བསྒྲགས་དང་ས་གནས་ཀྱི་ཡིག་ཆ་དང་པར་སོགས་ཕྱི་ལ་བསྐུར་བའི་གི་ཉེས་འཛུགས་ཕོག་ཡོད་པ་རེད་འདུག་འདི་ག་ཡི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་དེ་རང་དབང་གི་ཐོག་ནས་ཁུངས་སྐྱེལ་བྱེད་ཐུབ་མེད།

ཧྥིན་ཐའི་ཉིན་ཞེས་པའི་སྨྱོ་རྫས་དེའི་གཏོང་རྒྱུར་དམ་དྲག་གི་ལས་དོན་སྤེལ་བ་ལ་བསྔགས་བརྗོད་གནང་ཡོད་ཀྱང། རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཡི་གནས་བབ་དེར་འཁོན་འཛིན་གྱི་རྣམ་པ་ཡང་ཤུགས་ཆེ་ཡོད་པའི་རྒྱུ་རྐྱེན་གྱིས་དེའི་ཐད་ལ་འགོག་རྐྱེན་འཕྲད་སྲིད་པ་ངོས་འཛིན་གནང་གི་ཡོད་པ་རེད་འདུག་དེ་ཡང་བདུན་ཕྲག་དེའི་ནང་ལ་ཨ་མི་རི་ཀ་དང་རྒྱ་ནག་གི་དཔོན་རིགས་བར་ཧྥིན་ཐའི་ཉིན་ཞེས་པའི་སྨྱོ་རྫས་དེ་ཨ་མི་རི་ཀ་གི་ནང་ལ་གཏོང་ཕྱོགས་སྐོར་གྲོས་མོལ་གནང་བའི་རྗེས། ཨ་མི་རི་ཀ་ཡི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཕྱག་རོགས་སྐུ་ཞབས Todd Robinson གྱིས་ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཧྥེན་ཐའེ་ཉིང་དང་འབྲེལ་ནས་སྔོན་འགྲོ་ཡི་ལས་དོན་ཁག་ཅིག་སྤེལ་བ་དེ་ལ་ངོས་ལེན་འོས་ཀྱི་ཡོད། ཡིན་ན་ཡང་དེ་ཙམ་གྱིས་འགྲིག་གི་མེད་པའི་སྐོར་ཁོང་གིས་གསར་འགོད་པ་ཁག་ཅིག་ལ་འགྲེལ་བརྗོད་བྱས་ཡོད་པ་རེད།

གནད་དོན་དེ་ཡི་ཐད་ལ་ཨ་མི་རི་ཀ་ཡི་གྲོས་ཚོགས་གོང་མ་ཡི་སྤྱི་མཐུན་ཚོགས་པ་ཡི་འཐུས་མི་སྐུ་ཞབས Marco Rubio གིས། ང་རང་གི་བསམ་པ་ཡིན་ན་རྒྱ་ནག་གཞུང་གིས་ཧྥིན་ཐའེ་ཉིན་གྱི་ཐོག་ལ་བཀག་འགོག་བྱས་པ་ཡིན་ན་ཁེ་ཕན་གང་ཡང་རག་གི་ཡོད་མ་རེད། ཁོང་ཚོས་ཨ་མི་རི་ཀ་དང་འབྲེལ་ལམ་དེ་བརྟན་པོ་བཟོ་ཚུལ་གྱི་ཆེད་དང་མགོ་འཁོར་གྱི་ཆེད་དུ་ལས་དོན་རེ་གཉིས་ཀྱི་གཞི་རྐྱང་བསྲེག་གི་ཡོད་པ་བརྗོད་ཡོད་པ་རེད་འདུག

ཕྱི་དངོས་པོའི་ཡར་རྒྱས་ཇི་ཙམ་ཕྱིན་པ་དེའི་ཚོད་ཀྱིས་མི་རྣམས་ཀྱི་ནང་སེམས་ལ་དཀའ་ངལ་ཆེ་རུ་འགྲོ་བཞིན་ཡོད་ཀྱང་ཕལ་ཆེ་བས་ནང་སེམས་ཀྱི་དཀའ་ངལ་ལ་གདོང་ལེན་དང་འཕྲོད་བསྟེན་ཐད་དོ་སྣང་བྱེད་མ་ཐུབ་པར་མཐར་སེམས་པ་འཕྱོ་བ་དང་མི་བདེ་བ་སེམས་འཁྲུག་པ། སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོས་ག་ལ་ཡོད་ལབ་ན་འཕྲོད་བསྟེན་ལབ་ན་ཡོད་ད་འཕྲོད་བསྟེན་ལབ་ག་ནི་ཡོད་ར་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལས་ཡོད་ར་ཡིན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལས

ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང་བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག། ང་ཚོས་ད་སྔ་དེ་ཁ་རོག་དང་སྤོ་སྤོ་རྨོ་མོ་ཡིན་ན་ག་འདྲས་ཅིག་ཡིན་ནའི་སེམས་ཁམས་ནད་པ་ཅིག་ད་ཟུར་དུ་བ་ལ་ག་བ་ཅིག་ཐུག་དེ་ཡིན་ན་ང་ཚོ་ལམ་སང་སྤོ་མོ་དེ་ཚོ་སྤོ་དེ་ཚོ་ཨོ་ཕ་ལ་མ་འགྲོ་ཕ་ལ་འགྲོ་ན་མི་དེ་ཤི་ན་འཚོ་བར་དང་མི་ཡི་ཁ་ལ་སྙོམས་པར་དང

ད་ལྟ་དེ་ང་ཚོ་མི་མང་ཁོ་རང་ལ་ད་སེམས་ཁམས་ན་ཚ་ལབ་ན་ག་འདྲས་ཅིག་རེད་ཨ་ནི་མི། ཚང་མ་ལ་མིན་པ་ད་མི་ལྔ་ནས་མི་གཅིག་ལ་ན་ཟི་གི་རེད་ལབ་ར་ཨ་ནི་དེ་ལ་གལ་ཡོད་མ་རེད། ག་ལ་ན། ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལབ་ནས་ང་ཚོ་འགྲེལ་བཤད་ཅིག་སྐྱལ་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་ཚོས་སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་རང་དམིགས་བསལ་གྱི་རྐྱེན་གཙོ་བོ་ལ་དམིགས་བསལ་སྟོན་ཡས་འདྲ་ཅིག་ཡོད་མ་རེད་ད། ཁ་ཤས་ཀྱིས་འཇིག་རྟེན་པའི་དགའ་ཉེ་བོ་དེ་ཚོ་གྲོངས་འགྲོ་བྱས་ན་ཨ་ནི་ང་ཚོ་གི་ཁ་ལོ་ད། སེམས་པ་གི་ད་སེམས་ཁམས་མ་རེད་སེམས་པ་གི་ད་རང་བཞིན་མེད་བཟོད་མ་ཐུབ་ནས་ད་ང་ཚོ་ཁ་ཤས་མི་ཁ་ཤས་ནང་མི་གྲོངས་འགྲོ་བྱས་ནའི། ཉི་མ་གཅིག་གཉིས་ནང་ལོགས་ལ་ཨོ་ད།

དེ་ཚོ་ཉུང། ཉུང་ཉུང་ཡོད་རེད་བསམ་གྱི་འདུག་ད་ལྟ་རྒྱ་གར་འདྲ་བོ་ཅིག་ཡིན་ན་ང་ཚོ་ལྟད་མོ་འདྲ་བོ་དང་ཅི་ད་ནི་མི་མང་པོ་མཐོང་འདུག་ག་ལ། ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོན་གྱི་ཡོད་ལོན་གྱི་ཡོད་ལོན་མ་ཐུབ་ནས་ནང་ལ་ཡོང་མོ་འགྲོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་ཨ། དེ་ཡིན་དེ་གི་ཆ་ནས་ད་ལྟ་ནང་མི་ནི support ཡག་པོ་མེད་ནི་ཡང་ནི་སྤུ་གུ་རང་བཞིན་མེད་ལ་ནི་ཡང། དེ་ག་ལ suicide མང་རུ་འགྲོ། མང་རེ་ཡོད་རེད་བསམ་གྱི་གདའ། བྱས་ཙང་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་ཡོད་མ་རེད་ཉི་མ་གཅིག་མཐོང་བ་རང་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལབ་ཐུབ་ཡོད་མ་རེད་འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ད་ལ་གཅིག་ནི་སོ་སོ་ནད་པ་དེ་ཡི་ཁ་ནས་ཐོན་འོར་བ་ད་སྐད་ཆ་འཆད་འོར་བ་ང་ལ་དེ་རིང་ན་ཉི་མ་ཁ་ཤས་ཟིན་ད་བདུན་ཕྲག་གཉིས་ལས་ལྷག་ཙམ་འགྲོ་སོང་ང་མཚན་ལ་གཉིད་ཤོར་གི་མི་འདུག་ལབ་ཡས་འདྲ་བོ་དང་ཨ་མིག་མིག་གི་འདྲ་མི་འདྲ་ལབ་སྐྱོ་ཨམ་ཅོག་གོ་གི་འདུག་ང་མི་དེ་ལ་མེད་སྐྱོ་ཡིན་ན་ཡིན་མི་ཡོད་སྐྱོ་གྲོགས་ཤིག་གོ་གི་འདུག་ཁོང་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་ཨེ་འདྲས་སམ། ཁ་ཤས་ནད་པ་ཁ་ཤས་འདྲས་སེམས་སྐྱོ་བ་འདི་ཡིན་སྲིད་ར། ཨཱ་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་བྱས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་ཀྱི་འདི་ཡིན་སྲིད། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱེད་དགོས། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱས་ནས་ལམ་སང་ང་ཚོ་ལ་དུས་མ་བཏབ་མི་དེ་མཉམ་དུ་འབྲེལ་བ་བྱས་ནས་ཡོད་ཨ། ཧབ་ཏ་གཅིག་ཧབ་ཏ་གཉིས་ཧབ་ཏ། སྤྱིར་བཏང་ནང་བཞིན Depression ནད་རྟགས་ཧབ་ཏ་གཉིས་ལས་ལྷག་པ། ཕྱིན།

དེ་ཡིན་དུས་ཁོང་ལ་ང་ཚོས་ཡང་ལམ་སང་ཡང་སེམས་ཁམས་ཀྱི་རང་སྨན་ཁང་ཡོད་ར་འོང་དེ་ལ་སྟོན་དགོས psychiatric ལབ་ནས་འོང་དེ psychiatric ལ་སྟོན་རོགས་བྱས་ན་ཨ་ནི་ཁོ་སྨན་འདི་ཏག་ཏག་ཟ་རོགས་བྱས་ན་ཨ་ནི་ཡང་ཕན་པའི་རེ་བ་འདྲ་ཅིག་ཡོད་ར། སེམས་ཀྱི་ན་ཚའི་བཅོས་ཐབས་ནི་བོད་ལུགས་གསོ་བ་རིག་པའི་གཞུང་དུ་སེམས་ནད་སེམས་ཀྱིས་བཅོས་དགོས་ཞེས་གསུངས་པ་ལྟར་ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བཤད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲོད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ཟས་དང diet འདི་ལ་དམིགས་བསལ་ཡོད་མ་རེད། ཡིན་ཡང་སྤྱིར་བཏང་མི་ག་འདྲས་ཅིག་ལ་སེམས་ཁམས་ན་ཚའི་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱེད་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང at least ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་རོགས་བྱས་ང་ཚོས་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་ཏིས་ཐོན་གྱི་ཡོད་ལབ་ཡག་ཡོད་ར་འདི་ཡིན་དུས་ཁོ་མཉམ་དུ

མི་དེ་ཁོ་རང་གཅིག་པོ་བཞག་མ་ཆགས་བྱས་མཉམ་རུབ་བྱས་ནས་ཨ་ནི་འཁྱམ་འཁྱམ་ཕྱིན་ན་རེད་སྐད་ཆ་བཤད་ནས་བསྡད་ན་ནང་མི་མཉམ་དུ་མཐུན་འབྲེལ་བྱས་ནས་བསྡད་ན་རེད་ད་ཁོ་ལ་ཡར་མར་མཐུན་འབྲེལ་བྱས་དང་མཉམ་དུ་རོགས་རམ་བྱས་དང་མཉམ་དུ་ཁྱེད་ག་ལ་བོར་དང། ལས་ཀ་ག་འདྲས་ཅིག་ཡིན་ན་ཁོ་ལ present བཟོ་ཐུབ་ན་ང་ཚོ་ཡག་པོ་ཡོད་རེད་བསམ་གྱི། སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདི་རྡེ་ར་ལྡུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་གཞི་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་བྱ་སྤྱོད་འཆར་ཇུས་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱ་ནང་འཁོད་ཡོད་པ་རེད།